གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་བྱུང་བཅུ་བདུན་པའི་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་ཉེར་གཉིས་དང་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་གསུམ་པའི་ཚེས་གཉིས་རེས་གཟའ་སྤེན་པ་རེད། དེ་རིང་གི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྒྲོག་བྱེད་རྒྱུ་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་ཁག་ཐོག་མར།

ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེས་བལ་པོའི་ནང་པ་སེར་སྐྱ་མི་མང་ཁྲི་ཚོ་བརྒལ་བར། མཇལ་ཁ་བཀའ་སློབ་དང་ཚེ་དཔག་མེད་ཀྱི་ཚེ་དབང་བཅས་སྩལ་ཡོད་པ། མཐར་རྒྱལ་སྤྱིའི་དབྱེ་འབྱེད་མེད་པར་གཏོང་བའི་ཉིན་མོར་བོད་མི་ཚོར་དབྱེ་འབྱེད་ལ་འབྲེལ་ཡོད་པ་དང་དེ་བཞིན་ཕོ་མོའི་དབྱེ་འབྱེད་ཀྱི་གནད་དོན་བཅས་གླེང་བའི་སྤྱི་ཚོགས་དང་བུད་མེད་ཅེས་པའི་ཆེད་སྒྲིག་ལེ་ཚན་ཞིག་དང་བཅས།

ཡོད། འཛམ་གླིང་གི་རང་དབང་ཅན་གྱི་རྒྱལ་ཁབ་གང་སར་བཞུགས་པའི་བཙན་བྱོལ་བོད་མི་རྣམས་ཀྱིས་རྒྱ་ནག་གཞུང་གིས་ཁམས་སྡེ་དགེའི་དབོན་སྟོད་ཁུལ་དུ་ཆུ་མཛོད་གསར་རྒྱག་གི་ལས་གཞིར་ཁ་གཡར་ནས་ས་གནས་བོད་མི་གནས་སྤོར་དགོས་པའི་བཙན་བཀོད་བཏང་བར་པུས་མོ་ས་ལ་བཙུགས་པ་དང་ཕྱག་གཉིས་ཐལ་མོ་སྦྱར་ནས་ཞུ་གཏུག་གནང་མཁན་དགེ་འདུན་པ་ཐེ་བའི་བོད་མི་ཆིག་སྟོང་ལྷག་འཛིན་བཟུང་བཀག་ཉར་བྱས་པ་རྣམས་ལ་གདུང་སེམས་མཉམ་སྐྱེད་དང་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་དང་སྤེལ་མུས་སུ་ཡིན་པ་ལྟར་ཟླ་གསུམ་པའི་ཚེས་གཅིག་ཉིན་ཧྥ་རན་སིའི་རྒྱལ་ས་ཕ་རི་སིར་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། དེ་བཞིན་དང་ཡོ་རོབ་ཀྱི་རྒྱལ་ཁབ་དབྱིན་ཡུལ་དང་ནེ་དར་ལན་ཌི་སོགས་སུ་ཡང་ཟླ་གསུམ་པའི་ཚེས་གཅིག་ཉིན་ཡུལ་དེའི་རྒྱ་ནག་གཞུང་གི་གཞུང་ཚབ་ཁང་གི་མདུན་དུ་འཛོམས་ནས་ངོ་རྒོལ་གྱི་སྐད་འབོད་སྤེལ་ཡོད་པ་དང་དེ་མཚུངས་སུ་ཨ་མེ་རི་ཁའི་གྲོང་ཁྱེར་ཆི་ཁ་གོ་བོད་རིགས་སྤྱི་མཐུན་ཚོགས་པས་ཀྱང་གྲོང་ཁྱེར་དེའི་ནང་ཡོད་པའི་རྒྱ་ནག་གཞུང་གི་དོན་གཅོད་ཁང་གི་མདུན་དུ་ངོ་རྒོལ་སྐད་འབོད་གནང་ཡོད་པ་རེད། གཤམ་དུ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐེངས་དང་པོར་ནེ་དར་ལན་ཌི་གཟིགས་སྐོར་ལེགས་གྲུབ་དང་དེ་བཞིན་དུ་ཡུལ་དེའི་བོད་རིགས་ཚོགས་པ་སོགས་ཀྱིས་ཚེས་གཅིག་ཉིན་ཡུལ་དེའི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་བོད་ནང་ཁམས་སྡེ་དགེ་འབྲི་ཆུའི་བཞུར་རྒྱུད་དབོན་སྟོད་ཁུལ་གྱི་གནས་སྟངས་ཐད་གདུང་སེམས་མཉམ་སྐྱེད་ངོ་རྒོལ་ལས་འགུལ་སྤེལ་བ་སོགས་ཀྱི་ཐད་ལ་ལྕགས་མོ་མཚོས་ནེ་དར་ལན་ཌིའི་བོད་རིགས་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་སུ་བཅར་འདྲི་ཞུས་པར་གསན་རོགས་གནང།
སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ནས་ཚེས་ཉི་ཤུ་རྩ་བརྒྱད་ཉིན་གྲངས་གཉིས་རིང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐེངས་དང་པོར་ནེ་དར་ལན་ཌིའི་རྒྱལ་ས Amsterdam དུ་གཟིགས་སྐོར་ལ་ཕེབས་སྐབས་ས་གནས་བོད་རིགས་ཚོགས་པ་དང་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་སོགས་ཀྱི་ངོས་ནས་ཕེབས་བསུ་དང་སྲིད་སྐྱོང་མཆོག་གི་མཛད་རིམ་སྐོར་ལ་ནེ་དར་ལན་ཌིའི་བོད་རིགས་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ནས་ངོ་སྤྲོད་གནང་བྱུང། སྐུ་ངོ་དཔལ་ལྡན་སྲིད་སྐྱོང་མཆོག་བལྟས་ན་ང་ཚོ་ནེ་དར་ལན་ཌི་ལ་ཆིབས་སྒྱུར་ཅང་རེད་ག་རེ་ཟེར་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དགོས་ག་ལ་གི་རེད།

གདན་འདྲེན་ཞུ། ཨ་ནི་གདན་འདྲེན་ཞུས། མགྲོན་ཁང་དུ་གདན་འདྲེན་ཞུས་ཚོགས་པ་དང་ཕ་གི་ཉིན་གུང་གསོལ་ཚིགས་ཏུ་ཕ་གི་ཞུ། ཨ་ནི་དེ་གི་རྗེས་ལ་ཡང། ཨ་ནི་ང་ཚོ་ཕ་གི། སྲིད་སྐྱོང་མཆོག་གི་བཀའ་སློབ་གནང་ཡུལ་ཚོགས་ཁང་ལ་ཕ། ཨ་ནི་ཆུ་ཚོད་གཉིས་དང་སྐར་མ་བཞི་བཅུ་ཡས་མས་ཤིག་ལ་ཨ་ནི་གདན་འདྲེན་ཞུས་ནས། ཨ་ནི་མི་མང་གི་སྤྱི་བཏང་གི་ལག་ཏུ་ཁ་བཏགས། ཨ་ནི་དེ་ག་ནང་བཞིན་གྱི། དེ་ག་ནང་བཞིན་སྲིད་སྐྱོང་གི་བཀའ་ལ་གི་རེ་བཀོད་པ། ཨ་ནི་དེ་ག་ནང་བཞིན་བཀྲ་ཤིས་ཞོལ་པ། དང་གྲོ་སོ་ཕྱེ་མར་ཆང་ཕུད་སྟེགས་བུའི་ཐོག་ནས།
ཨ་ནི་ང་ཚོས་སྣེ་ལེན་གཟབ་རྒྱས་བྱས་ནས་ཚོགས་ཁང་ནང་གདན་འདྲེན་ཞུས་པ་ཡིན། ཡང་སྲིད་སྐྱོང་མཆོག་གིས་ས་གནས་བོད་རིགས་གཞོན་སྐྱེས་ཚོར་གསུང་བཤད་སྐབས་སུ་བོད་ཀྱི་ས་ཁྲ་བསྟན་ནས་བོད་ཀྱི་གནད་དོན་གཙོ་བྱས་པའི་བོད་དེ་འཛམ་གླིང་སྣེ་གསུམ་པར་བརྗོད་པ་དང་བོད་དེ་ཨེ་ཤི་ཡའི་རྒྱལ་ཁབ་མང་པོ་ཞིག་གི་ཆུའི་འབྱུང་ཁུངས་ཡིན་པ། བོད་དེ་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཡིན་པ་སོགས་ཀྱི་སྐོར་གསུང་བཤད་དང

ཨ་ནི་ཁོ་བོད་ཀྱི་རང་བྱུང་ཁོར་ཡུག་ལ་གཏོར་བཤིག་བཏང་དང་གཏོང་བཞིན་པ་ཡིན་པ་སོང་ཙང་ཨ་ནི་དེའི་ཐད་ལ་ཡང་ང་ཚོ་ཨ་ནི་གཞོན་སྐྱེས་ཟེར་ན་མི་འདུག་གང་ལྟར་གྱི་གཞོན་སྐྱེས་དང་མི་སུ་སུ་དང་སུ་ཡིན་ན་མཉམ་རུབ་ཀྱི་ཐོག་ནས་ལས་འགུལ་སྤེལ་ནས་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་ལ་ཡང་ནུས་པ་འདོན་དགོས་ཀྱི་ཡོད་པའི་སྐོར་ལ་ཡང་ཨ་ནི་ཅིག་ག་ལ་ག་རེ་བཀའ་སློབ་ཡག་པོ་གནང་སོང། དེ་བཞིན་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ནེ་དར་ལན་ནང་ཡོད་པའི་ཆོས་ཚོགས་ཁག་བཅུ་དྲུག་ཙམ་གྱི་སྐུ་ཚབ་རྣམས་དང་ཐུག་འཕྲད་ཀྱིས་དབུ་མའི་ལམ་གྱི་སྲིད་ཇུས་དང་དེ་བཞིན་བཀའ་ཤག་སྐབས་བཅུ་དྲུག་པའི་ལས་དོན་གནང་ཕྱོགས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་ལོ་དགུ་བཅུའི་གོ་སྟོན་ལོ་གཅིག་རིང་སྲུང་བརྩི་བྱེད་འཆར་ཡོད་པ་སོགས་ཀྱི་སྐོར་གསུང་བཤད་གནང་འདུག། བོད་ལྗོངས་ཀྱི་གནས་སྟངས་དང་བོད་ལྗོངས་ཀྱི་ག་ལ་ག་རེད་སྤྱིར་བཏང་དབུས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་དབུ་མའི་ལམ་གྱི་སྐོར་ལ་ཡང་འགྲེལ་བཤད་མ་འོངས་པ་ལས་འཆར་དེ་ཚོའི་ཐོག་ལ་འགྲེལ་བཤད་བྱས་པའི་ཐོག་ནས་སྤྱིར་བཏང་ག་ལ་ག་རེད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་པའི་གནས་སྐབས་སུ་ག་ལ་ག་རེད་དགུང་གྲངས་དགུ་བཅུ་གྱི་འཁྲུངས་སྐར་དེ། སྤྱིར་བཏང་གི་ག་ལ་ག་རེ་ལོ་ཧྲིལ་པོ་གཅིག་ལ་ཡ་འཁྲུངས་སྐར་སྲུང་བརྩི་བྱེད་ཡ་གི་ག་ལ་ག་རེ་འཆར་གཞི་ཡོད་ཟེར་དེ་ནས་གསུངས་སོང། དེ་བཞིན་ཚེས་ཉི་ཤུ་རྩ་བརྒྱད་ཉིན་གྱི་དགོང་མོར་སྲིད་སྐྱོང་མཆོག་ཕྱིར་རྒྱ་གར་དུ་ཕེབས་ཡོད་པ་རེད། དེ་མིན་ཕྱི་ཟླ་གསུམ་པའི་ཚེས་གཅིག་ཉིན་ནེ་དར་ལན་གྱི་བོད་རིགས་ཚོགས་པ་དང་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནེ་དར་ལན་བོད་དོན་རྒྱབ་སྐྱོར་ཚོགས་པ་བཅས་ཀྱི་གོ་སྒྲིག་འོག་བོད་མི་དང་བོད་དོན་རྒྱབ་སྐྱོར་བ་མི་གྲངས་བརྒྱ་ཡས་མས་ཀྱིས་ཡུལ་དེའི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་ཉེ་ཆར་བོད་ནང་ཁམས་སྡེ་དགེའི་འབྲི་ཆུའི་བཞུར་རྒྱུན་དབོན་པོ་སྟོད་ཁུལ་དུ་བྱུང་བའི་རྒྱ་ནག་གི་ཆུ་གློག་ས་ཚིགས་ལ་བོད་མིས་ངོ་རྒོལ་བྱས་པའི་རྐྱེན་བོད་མི་འཛིན་བཟུང་བྱས་པ་སོགས་ཀྱི་གནས་སྟངས་ཐད་བོད་ནང་གི་བོད་མིར་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་བའི་ཐད་ནེ་དར་ལན་གྱི་བོད་རིགས་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ནས་གསུངས་བྱུང། ང་ཚོ་ཚོགས་པ་སོགས་ཀྱི་ངོས་ནས་གྲ་སྒྲིག་བྱས་ནས།

ཡིན་པ་ཡིན་ནའི་མི་མང་གི་ལས་ཀ་དགོངས་པ་ཞུ་བའི་ཐོག་ནས་མི་མང་མང་པོ་གཅིག་མཉམ་ཞུགས་བྱེད་ཀྱི་འདུག། དེ་བཞིན་ནོར་བུ་ཚེ་རིང་ལགས་ནས་མུ་མཐུད་དུ་ཁོང་ཚོས་རྒྱ་ནག་གཞུང་ལ་ད་ལྟ་ཁམས་སྡེ་དགེའི་འབྲི་ཆུའི་བཞུར་རྒྱུན་དུ་ཆུ་མཛོད་གསར་རྒྱག་གི་ལས་གཞི་དེ་ཕྱིར་འཐེན་དང་དོན་རྐྱེན་བྱུང་སའི་བོད་མིའི་ཐོག་དྲག་གནོན་བྱེད་པ་མཚམས་འཇོག་བོད་མི་འཛིན་བཟུང་བྱས་པ་རྣམས་མྱུར་དུ་གློད་བཀྲོལ་གཏོང་དགོས་པ་བཅས་དོན་ཚན་ཁ་ཤས་བཏོན་ནས་རྒྱ་ནག་གཞུང་ལ་ངོ་རྒོལ་དང་རྒྱལ་སྤྱིའི་སྤྱི་ཚོགས་ཐོག་དོ་སྣང་ཡོང་བའི་འབོད་སྐུལ་ཞུ་བཞིན་ཡོད་པ་གསུངས་བྱུང། ཨ་ནི། སྤྱིར་བཏང་གི་ང་ཚོ་དགོས་འདུན་གཙོ་བོ་དེ་ག་རེ་ཡིན་ཟེར་ན། སྤྱིར་བཏང་གི་ད་ལྟ་ཁོང་ཚོ་ལས་གཞི་འགྲོ་བཞིན་པའི། སྤྱིར་བཏང་གི་ཆུ་མཛོད་གསར་རྒྱག་དེ་དེ་ཚེ་འཕྲལ་དུ་ཕྱིར་འཐེན་བྱེད་ཡ་དང། ཨ་ནི་ང་ཚོ་དགོན་པ་གཏོར་བཤིག་དང་དེ་ག་ནང་བཞིན་ས་གནས་མི་མང་གནས་སྤོ་བྱེད་དགོས་ཡ་དེ་ཚོ་གི་ག་ལ་ག་རེ་གནས་སྟངས་དེ་ངན་པ་དེ་ད་ལྟ་འཕྲལ་དུ་མཚམས་འཇོག་བྱེད་དགོས་ཡ་དང། ཨ་ནི་དེ་ག་ནང་བཞིན་ཅིག་དེ་ག་ལ་ག་རེ་ས་གནས་མི་མང་ད་ལྟ་འཛིན་བཟུང་བཀག་ཉར་འོག་ལ་ཡོད་བསྡད་པའི་གི། མི་མང་ཚོགས་མང་དུ་འཕྲལ་དུ་གློད་གྲོལ་གཏོང་དགོས་ཀྱི་ཡོད་པ་ཟེར། ད་འོ་དེ་དེ་བྱེད་དུས་དོན་ཚན་དེ་ཚོ་སྒང་གཉིས་ཀ་ལ་གི་རེད་ང་ཚོ་གི་དགོས་འདུན་བཏོན་ནས་སྐད་འབོད་ཞུས་པ་ཡིན།
དེ་མིན་གོང་བཤད་བཞིན་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་ད་ལྟ་ཁམས་སྡེ་དགེ་ས་ཐོག་ཏུ་གནས་ཚུལ་བྱུང་བཞིན་པ་དེའི་ཐད་རྒྱ་ནག་གཞུང་གིས་འགན་ལེན་གྱིས་ས་གནས་བོད་མིའི་རེ་འདུན་གང་ཡིན་པ་ཁག་རྒྱ་ནག་གཞུང་གིས་ངེས་པར་དུ་དང་ལེན་བྱེད་དགོས་པ་རེད་ཞེས་ལས་འགུལ་སྤེལ་བར་ནེ་དར་ལན་གྱི་གསར་འགྱུར་བརྒྱུད་ལམ་ཁག་ནས་དོ་སྣང་བྱས་ཡོད་པ་སོགས།

གཉིས་འཛིན་བྱས་ཡོད་པ་རེད། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ཉིན་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་རང་དབང་ཁང་པས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་སྤྱིའི་ཡུལ་གྲུ་ཁག་གི་རང་དབང་གནས་སྟངས་སྐོར་སྤེལ་བའི་སྙན་ཐོའི་ནང། ན་ནིང་ལོར་རྒྱལ་སྤྱིའི་ཁྱོན་ཡོངས་ཀྱི་རང་དབང་གནས་སྟངས་ཇེ་སྡུག་ཏུ་ཕྱིན་ཡོད་པ་དང་ལྷག་པར་དུ་བོད་དང་ཧོང་ཀོང་སོགས་ཀྱི་རང་དབང་གི་གནས་སྟངས་དེ་བས་ཇེ་སྡུག་ཏུ་ཕྱིན་ཡོད་པའི་སྐོར་བཀོད་ཡོད་གི། སྙན་ཐོ་དེའི་ནང་རྒྱལ་སྤྱིའི་ཁྱོན་ཡོངས་སུ་རང་དབང་གནས་སྟངས་ཇེ་སྡུག་ཏུ་ཕྱིན་པའི་རྒྱུ་རྐྱེན་གཙོ་བོ་ཞིག་ནི་འཐུས་སྒོ་ཚང་བ་མེད་པའི་འོས་འདེམས་དང་དེ་བཞིན་དྲག་པོའི་གདོང་གཏུག་གི་རྐྱེན་ཡིན་ཞིང་དེའི་ནང་རང་དབང་ལྡན་པ་ནས་རང་དབང་མེད་པའི་བར་གྱི་རྒྱལ་ཁབ་མིང་འདོན་བྱས་པ་ནས་རང་དབང་ཆེས་ལྡན་པའི་རྒྱལ་ཁབ་གྲས་སུ་ནིའུ་ཛི་ལན་ཌི་དང་ཉི་ཧོང་ཨོ་སི་ཁྲ་ལི་ཡ་ཐེ་ཝན་སོགས་ཡོད་ཅིང་རང་དབང་མེད་པར་སྡུག་ཤོས་ཀྱི་གྲས་སུ

ས་པཎ་གཞི་རིམ་འོག་མའི་སློབ་མ་རྣམས་ཀྱི་ལོ་འཁོར་ཡིག་རྒྱུགས་ནང་ཕུལ་བྱུང་སློབ་མ་རྣམས་ལ་བྱ་དགའ་བསྟབས་པའི་མཛད་སྒོ་ཞིག་ཚོགས་ཡོད་པ་དང་མཛད་སྒོའི་ཐོག་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་གིས་དབུས་པའི་ཁྲི་འཛིན་རྣམ་གཉིས་དང་དགོན་པའི་མཁན་བླ་འདུས་མང་ཡོངས་དབུ་བཞུགས་ཐོག་ད་ལོའི་ཡིག་རྒྱུགས་ནང་བརྒྱ་ཆ་མཐོ་ཤོས་ལོན་མཁན་སློབ་མ་ཁག་ཅིག་ལ་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་གིས་ཕྱག་འཁྱེར་གནང་ཡོད་པ་རེད་སྐབས་དེར་རིན་པོ་ཆེ་མཆོག་གིས་དགོན་པ་གསར་བཞེངས་གནང་རྒྱུའི་དམིགས་ཡུལ་གཙོ་བོ་ནི་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱ་རྒྱུ་དེ་ཡིན་པ་དང་སངས་རྒྱས་ཀྱི་བསྟན་པ་གཙུག་ལག་ཁང་གི་ཕྱིའི་བཀོད་པ་དང་སྐུ་གསུང་ཐུགས་རྟེན་གྱི་ཐོག་མིན་པར་གཙོ་བོ་ཐོས་བསམ་སློབ་གཉེར་བྱ་རྒྱུ་དེ་ཡིན་པ་བཀའ་གནང་འདུག་བཀའ་བློན་སྦུག་དཔལ་ས་སྐྱའི་ཆོས་གྲྭ་རྩེ་ཆེན་འཕྲིན་ལས་དར་རྒྱས་གླིང་དགོན་པའི་ས་པཎ་གཞི་རིམ་སློབ་གྲྭའི་ནང་ཁྱོན་བསྡོམས་པའི་སློབ་མ་བརྒྱ་ར་སུམ་ཅུ་སོ་བརྒྱད་དང་དགེ་རྒན་དང་ལས་བྱེད་པ་བཅུ་གཉིས་ཡོད་པ་དང་སློབ་གྲྭ་དེའི་ནང་བོད་ཡིག་གཙོ་བོ་དང་དེ་མིན་དབྱིན་ཡིག་དང་ཨང་རྩིས་ཚན་རིག་དང་བལ་ཡུལ་སྐད་ཡིག་སོགས་ཀྱི་ཐོག་ལའང་སློབ་ཁྲིད་གནང་གི་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཤེས་རིག་བཀའ་བློན་མཆོག་གིས་མ་སུ་རི་བུ་ཕྲུག་ཁྱིམ་སྡེའི་འགན་འཛིན་ལྷན་ཚོགས་ཐེངས་ཞེ་དགུ་བ་གཙོ་སྐྱོང་གནང་ཡོད་གི། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་བོད་མིའི་སྒྲིག་འཛུགས་བཀའ་ཤག་གི་ཚོགས་ཁང་དུ་མ་སུ་རི་བུ་ཕྲུག་ཁྱིམ་སྡེའི་འགན་འཛིན་ལྷན་ཚོགས་ཐེངས་ཞེ་དགུ་བ་འཚོགས་ཡོད་པ་དང་སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་དང་མ་སུ་རི་བུ་ཕྲུག་ཁྱིམ་སྡེའི་འགན་འཛིན་རྣམས་ཞུགས་ཡོད་པ་དང་བཀའ་བློན་མཆོག་གིས་གཙོ་སྐྱོང་གནང་ཡོད་གི། ཚོགས་འདུའི་སྐབས་ཚོགས་མི་ཚོས་སོ་སོའི་ལྟ་ཚུལ་དང་བརྗོད་གཞི་འདྲ་མིན་ཁག་གི་ཐད་བསམ་ཚུལ་བཏོན་ཡོད་པ་དང་ལྷག་པར་དུ་མ་སུ་རི་བུ་ཕྲུག་ཁྱིམ་སྡེའི་འགན་འཛིན་ལྷན་ཚོགས་ཐེངས་བཞི་བཅུ་ཞེ་བརྒྱད་པའི་སྐབས་གྲོས་ཆོད་བཞག་པ་དེར་བཀའ་འཁྲོལ་བྱུང་རྒྱུ་དང་སྤྱི་ཁྱབ་དྲུང་ཆེས་ཕུལ་ཟིན་པའི་ལས་དོན་གནང་ཕྱོགས་སྐོར་གྲོས་བསྡུར་གནང་རྒྱུ་མ་སུ་རི་བུ་ཁྱིམ་གྱི་ལོ་འཁོར་ལས་བསྡོམས་རྩིས་ལོ་ཉི་ཤུ་རྩ་བཞི་ནས་ཉི་ཤུ་རྩ་ལྔ་ལོའི་ལོ་རྩིས་འཆར་འབུལ་ལ་བཀའ་འཁྲོལ་གནང་རྒྱུ་བཅས་ཀྱི་ཐད་གྲོས་བསྡུར་གནང་ཡོད་པ་རེད། དེ་བཞིན་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་བུ་ཕྲུག་ཁྱིམ་སྡེའི་སྤྱི་ལོ་ཉིས་སྟོང་རྩ་བཞི་ལོ་ནས་ཉི་ཤུ་རྩ་ལྔ་ལོའི་བར་རྒྱུན་ལྡན་དང་རྒྱུན་ལྡན་མིན་པའི་སྔོན་རྩིས་འཆར་འབུལ་བཀའ་ཁྲོལ་ཐོན་མིན་གྱི་གནས་སྟངས་ཐད་ལ་ལྟ་ཞིབ་བྱེད་རྒྱུ་ཡིན་པ་བཤད་ཡོད་གི་བདུན་ཕྲག་རྗེས་མར་འཚོགས་རྒྱུའི་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་སྟེང་དཔལ་འབྱོར་བརྟན་ལྷིང་ངང་འཕེལ་རྒྱས་གཏོང་བར་སྐུལ་འདེད་ཀྱི་ཐབས་ཇུས་ལག་ལེན་བྱེད་པ་ལས་གཞི་རྩའི་དཔལ་འབྱོར་ཐད་བཅོས་བསྒྱུར་ཆེན་པོ་གཏོང་རྒྱུ་མིན་པ་གནད་དོན་དབྱེ་ཞིབ་པས་སྔོན་དཔག་བྱས་ཡོད་གི། བདུན་ཕྲག་རྗེས་མའི་རེས་གཟའ་མིག་དམར་ཉིན་ནས་འཚོགས་འགོ་ཚུགས་རྒྱུའི་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་ལོ་འཁོར་ཚོགས་ཆེན་སྟེང་དཔལ་འབྱོར་འཕེལ་རྒྱས་གཏོང་བར་འོས་འཚམས་སྐུལ་འདེད་ཀྱི་ཐབས་ཇུས་ལག་བསྟར་བྱེད་སྲིད་མོད་ཡིན་ནའང་དཔལ་འབྱོར་ཡར་རྒྱས་ཆེད་བློ་ཁོག་ཆེན་པོས་བཅོས་སྒྱུར་གཏོང་རྒྱུའི་རེ་བ་བྱེད་མཁན་ཚོར་བློ་ཕམ་ཡོང་རྒྱུ་ཡིན་པ་རོའི་ཊར་གསར་ལས་ཁུངས་ཀྱིས་གནས་ཚུལ་སྤེལ་ཡོད་གི། དེ་བཞིན་འགྱིག་གི་ཐམ་ཀར་འབོད་པའི་མི་དམངས་འཐུས་མི་ཚོགས་ཆེན་སྟེང་རྒྱ་ནག་གི་སྲིད་བློན་ལི་ཆང་གིས་ཁོང་གི་ད་ལོའི་སྲིད་གཞུང་གི་ལས་དོན་སྙན་ཞུའི་གཏམ་བཤད་ཐོག་མ་སྤེལ་ཏེ་རྒྱ་ནག་གི་ཉིས་སྟོང་ཉེར་རྩ་བཞི་ལོའི་དཔལ་འབྱོར་དམིགས་ཚད་གཏན་འབེབས་བྱེད་རྒྱུ་ཡིན་པ་རེད། དེ་བཞིན་རྒྱ་ནག་ནང་ས་ཁང་བདག་དབང་ཚོང་གཉེར་གྱི་དཀའ་རྙོག་དང་རྒྱུ་དངུལ་ཉུང་འཕྲིའི་གནས་ཚུལ་མུ་མཐུད་ནས་ཛ་དྲག་འགྲོ་བཞིན་པ་དང་མ་རྐང་འགན་འཛིན་ཚོང་ར་མར་ཆག་པ་དང་ས་གནས་སྲིད་གཞུང་གི་དངུལ་བུན་ཆད་པའི་གནད་དོན་ཉིན་རེ་ལས་ཚབས་ཇེ་ཆེ་དུ་འགྲོ་བ་སོགས་ཀྱི་རྐྱེན་གྱིས་རྒྱ་ནག་གི་འགོ་ཁྲིད་ཚོར་གནོན་ཤུགས་ཆེན་པོ་ཡོང་གི་ཡོད་ལ་ཁོང་ཚོས་སྲིད་ཇུས་གལ་ཆེན་གཏན་འབེབས་བྱས་ཏེ་རྒྱུན་རིང་ངང་དཔལ་འབྱོར་བརྟན་པོ་ཡོང་རྒྱུར་རྨང་གཞི་བཏིང་བའི་བླང་བྱ་འདོན་གྱི་ཡོད་པ་རེད། དེ་བཞིན་གནས་ཚུལ་ནང་ལི་ཆང་གིས་ཉིས་སྟོང་ཉི་རྩ་བཞི་ལོའི་དཔལ་འབྱོར་དམིགས་ཚད་དེ་བརྒྱ་ཆ་ལྔ་ཡས་མས་བཟུང་སྟེ་ན་ནིང་དང་གཅིག་མཚུངས་གཏན་འབེབས་བྱས་པ་ཚོད་དཔག་བྱས་ཡོད་པ་རེད། གསན་པ་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེས་བལ་ཡུལ་ནང་སེར་སྐྱ་མི་མང་ཁྲི་ཚོ་བརྒལ་བར་མཇལ་ཁ་བཀའ་སློབ་དང་ཚེ་དཔག་མེད་ཀྱི་ཚེ་དབང་བཅས་བསྩལ་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
བལ་བོའི་རྒྱལ་ཁབ་ཀྱི་ནང་གི་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པ་གིས་ཆེད་དུ་གདན་ཞུའི་གསོལ་འདེབས་ཞུས་དོན་ལྟར། ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་ཉེ་ལམ་སྤྱི་ཟླ་གཉིས་པ་གི་ཚེས་པ་ཉེར་གཅིག་གི་ཉི་མ་ནས་བཟུང། བལ་བོའི་རྒྱལ་ས་གི་ཉེ་འཁྲིས་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དུ་འཚོགས་བཞིན་པ། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་སྐབས་སོ་གཉིས་པ་གི་ཚོགས་མགོན་དུ་ཆིབས་བསྒྱུར་གནང་བ་མ་ཟད། ཆོ་འཕྲུལ་སྨོན་ལམ་ཆེན་མོ་ཉི་མ་ལྔ་རིང་གི་ཚོགས་མགོན་དུ་བཞུགས་པ་དང་འབྲེལ། སྨོན་ལམ་གྱི་བཅོ་ལྔ་མཆོད་པ་གི་ཉི་མ་སེར་སྐྱ་མི་མང་ཁྲི་ལྷག་གིས་མཇལ་ཁ་ཞུས་ཡོད་པ་དང།

ཡང་ད་ལྟའི་ཆར་ལ་ནི་ཡང་ལེ་ཤོད་ཉེ་འདབས་སུ་ཡོད་པའི་བཀྲ་ཤིས་རབ་བརྟན་གླིང་དགོན་དུ་ནས་རིམ་བྱས་ད་ལྟ་འདྲ་རབ་གནས་གནང་ཡ་ལ་སོགས་པ་མཛད་འཆར་འདི་ཚོ་ཡོད་རེད། ཡང་སང་ཉིན་ནི་མཆོད་རྟེན་ཉེ་འདབས་སུ་ཡོད་པའི་ཆུ་དབར་འགྲོ་ཕན་གླིང་དགོན་པ་དང་ནི་བློ་གསལ་གླིང་གི་ཕྱག་མཛོད་ཇི་ལྟར་གསོལ་བ་འདེབས་པ་བཞིན།

བལ་བོའི་རྒྱལ་ཁབ་ཀྱི་ནང་རྒྱ་ནག་གཞུང་གིས་གནོན་ཤུགས་སྣ་ཚོགས་སྤྲོད་བཞིན་པར་བརྟེན། སྤྱིར་བཏང་བོད་མི་བཙན་བྱོལ་བ་གི་ཐོག་ག་དམ་དྲག་ཤུགས་ཆེ་བ་དང་ལྷག་པར་དུ་བོད་མིའི་སྒྲིག་འཛུགས་ཀྱི་འབྲེལ་ཡོད་འགོ་ཁྲིད་དང་བླ་ཆེན་རྣམ་པ་བཅས་བལ་ཡུལ་དུ་ཕེབས་རྒྱུར་བཀག་འགོག་ཤུགས་ཆེ་ཡོད་ནའང། བལ་བོའི་རྒྱལ་ཁབ་ཀྱི་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་བོད་དང་ཆོས་རིག་གོམས་གཤིས་གཅིག་གྱུར་གྱི་མི་སྡེ་ཧ་ཅང་མང་པོ་ཡོད་པ་རྣམས་ནི། བལ་ཡུལ་གྱི་མི་སེར་སྙོན་མེད་བོད་བརྒྱུད་ནང་བསྟན་ལ་དད་མོས་ཤུགས་ཆེ་གནང་གི་ཡོད་པས། བལ་བོ་གི་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པས་བལ་བོ་གཞུང་ལ་སྙན་ཞུ་རིམ་པར་ཕུལ་བ་གི་འབྲས་བུར། ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ད་ལམ་བལ་བོ་གི་ནང་གདན་ཞུ་གནང་ཐུབ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། བཟང་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་ཞུས་ནས་མུ་མཐུད་ནས་གསར་འགྱུར་ཞུ་རྒྱུ། ར་ཤི་ཡའི་སྲིད་འཛིན་ཕུ་ཀྲིན་གྱི་ཁ་གཏད་ཨ་ལེ་ཁི་སི་ནེ་ཝལ་ནིའི་སྐུ་གདུང་ཞུགས་འབུལ་བྱས་ཡོད་པ་དང་ཉེན་རྟོག་པའི་ལྟ་རྟོག་ནན་མོའི་འོག་མི་སྟོང་ཕྲག་འགའ་ཤས་སྐུ་ཕུང་ཞུགས་འབུལ་གྱི་མཛད་སྒོར་ཞུགས་ཡོད་པ་རེད། ར་ཤི་ཡའི་གཞུང་རྒོལ་ཚོགས་པའི་དབུ་ཁྲིད་ཨ་ལེ་ཁི་སི་ནེ་ཝལ་ནི་བདུན་ཕྲག་གཉིས་ཀྱི་གོང་དུ་རྒྱང་ཕུད་ལ་བཏང་བའི་ཞིང་ཁུལ་གྱི་བཙོན་ཁང་ཞིག་ཏུ་སྐུ་གཤེགས། ཁོང་གི་གྲོངས་རྐྱེན་ད་བར་དུ་ཤེས་མེད། ཚེས་ཉེར་དགུ་ཉིན་ར་ཤི་ཡའི་རྒྱལ་ས་མོ་སི་ཀོ་རུ་འཚོགས་པའི་སྐུ་གདུང་ཞུགས་འབུལ་གྱི་མཛད་སྒོ་རུ་ཉེན་རྟོག་པའི་ལྟ་རྟོག་ནན་མོའི་འོག་མི་སྟོང་ཕྲག་འགས་གདུང་མཇལ་ཞུས་ཡོད་པ་རེད། ར་ཤི་ཡའི་ཡེ་ཤུའི་ཆོས་ལུགས་ལྟར་ཆོས་ཕྱོགས་ཀྱི་ཆོ་ག་ཐུང་ཐུང་ཞིག་སྤེལ་རྗེས་ཕུ་ཀྲིན་གྱི་ཁ་གཏད་ཨ་ལེ་ཁི་སི་ནེ་ཝལ་ནི་ཐུན་མོང་གི་དུར་མཚེད་ཅིག་ཏུ་དུར་འཇུག་བྱས་ཡོད་པ་རེད། མི་མང་བོ་ཞིག་ལྷ་ཁང་གི་ཕྱི་ལོགས་སུ་འཚོགས་ནས་ལག་ལ་མེ་ཏོག་བཟུང་སྟེ་གཞུང་ལ་ངོ་རྒོལ་གྱི་སྐད་འབོད་བྱས་རྗེས་ཐུན་མོང་གི་དུར་སར་སོང་ནས་མྱ་ངན་བྱས་ཡོད། ཉེན་རྟོག་པས་ལྷ་ཁང་དང་དུར་མཚེད་སོགས་སུ་བཀག་སྡོམ་བྱས་ཡོད་ཀྱང་མི་འཛིན་བཟུང་བྱས་པའི་གནས་ཚུལ་ད་རུང་ཐོན་མེད།

ཨ་རིས་རྒྱ་ནག་ནས་ནང་འདྲེན་བྱས་པའི་རླངས་འཁོར་གྱི་འཕྲིན་རིགས་ནང་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ལ་ཉེན་ཁ་བཟོ་རྒྱུའི་དོགས་པ་ཡོད་པས་དེར་ཞིབ་འཇུག་བྱེད་རྒྱུ་ཡིན་ལུགས་དང་ད་ཆ་རྒྱ་ནག་གི་རླངས་འཁོར་བརྒྱུད་ང་ཚོའི་ཁྲོམ་རར་སྲིད་བྱུས་ངན་པ་ཞིག་འཐེན་ཡོད་པ་དེས་རྒྱལ་ཁབ་ཀྱི་བདེ་འཇགས་ལའང་གནོད་སྐྱོན་འགྲོ་གཞི་ཞིག་ཡིན་དུས་ང་ཚོས་ངན་སེམས་དེ་འགྲུབ་ཀྱི་མི་འཇུག་ཟེར་སྲིད་འཛིན་མཆོག་གིས་གསུངས་ཡོད་པ་རེད། རྒྱ་ནག་གི་གྲོང་ཁྱེར་ཁྲིན་ཏུའུ་རུ་ཡོད་པའི་ནེ་དར་ལན་ཌིའི་གསར་འགོད་པ་ཚོར་གསར་འགྱུར་འགོད་སྐབས་སུན་གཙེར་བཟོས་པར་སྐྱོན་བརྗོད་བྱས་ཡོད། དེ་ཡང་རྒྱ་ནག་ཏུ་ཡོད་པའི་ཕྱི་རྒྱལ་གསར་འགོད་མཐུན་ཚོགས་ཀྱིས་སྤྱི་ཚོགས་དྲ་ལམ་བརྒྱུད་གནས་ཚུལ་ཞིག་སྤེལ་བ་ལྟར་ན། བདུན་ཕྲག་འདིའི་ནང་རྒྱ་ནག་གི་ཁྲིན་ཏུའུ་གྲོང་ཁྱེར་གྱི་དངུལ་ཁང་ཞིག་གི་མདུན་མི་ཁག་ཅིག་གིས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐབས། ནེ་དར་ལན་ཌིའི་གསར་འགོད་པས་གནས་ཚུལ་བཀོད་པའི་སྐབས་མི་ཞིག་གིས་གསར་འགོད་པ་དེ་ས་ལ་དྲུད་པ་མ་ཟད་པར་ཆས་འཕྲོག་ཡོད་པ་དང་རྗེས་སུ་མི་དེ་ནི་ཉེན་རྟོག་པ་ཞིག་ཡིན་པ་ཤེས་ཡོད། ནེ་དར་ལན་ཌིའི་གསར་འགོད་པ་དང་པར་བ་གཉིས་སྒྲིག་ཆས་གྱོན་ཡོད་མེད་ཀྱི་ཉེན་རྟོག་པས་མཐའ་བསྐོར་ནས་འགོག་ཐབས་བྱས་འདུག་གསར་འགོད་པས་ལག་འཁྱེར་ཡི་གེ་སོགས་བསྟན་ཡང་ཉན་འཇོག་མི་བྱེད་པར་ཉེན་རྟོག་ལས་ཁུངས་སུ་འཁྲིད་པ་དང་ཕྱིས་སུ་ཕྱི་སྲིད་ལས་ཁང་དང་འབྲེལ་ཡོད་གཞུང་ཚབ་བརྒྱུད་གསར་འགོད་པ་དང་པར་བ་གཉིས་གློད་གྲོལ་བཏང་ཡོད། ཉེ་བའི་ལོ་ཤས་ནས་རྒྱ་ནག་ཁྱོན་ཡོངས་སུ་ཕྱི་རྒྱལ་གྱི་གསར་འགོད་པ་ཚོར་སུན་གཙེར་བྱེད་པ་ཇེ་མང་ལ་སོང་ཡོད་པ་རེད།

རྡོ་རྗེ་མཚོས་འབྲེལ་ཡོད་ཉམས་ཞིབ་པར་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང།
ང་བོད་མི་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། ལོ་ལྟར་ཕྱི་ཟླ་གསུམ་པའི་ཚེས་གཅིག་ཉིན་འདིར་རྒྱལ་སྤྱིའི་དབྱེ་འབྱེད་མེད་པར་གཏོང་བའི་ཉིན་མོར་སྲུང་བརྩི་ཞུ་བཞིན་ཡོད་པ་རེད། Today we mark Zero Discrimination Day གོང་དུ་ཁྱེད་རྣམ་པས་གསན་པ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཉིན་མོ་འདི་སྲུང་བརྩིའི་རྣམ་པ་རེད། ཉིན་མོ་འདི་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་རོགས་སྐྱོབ་སྡེ་ཚན་གྱིས་ཉིས་སྟོང་བཅུ་བཞི་ལོར་གསར་དུ་གཏན་འབེབས་བྱས་ཏེ་ད་བར་ལོ་བཅུ་འཁོར་ཡོད་པ་དང་ལོ་ལྟར་མཉམ་འབྲེལ་རྒྱལ་ཚོགས་དང་རྒྱལ་སྤྱིའི་སྒྲིག་འཛུགས་ཁག་གིས་རྒྱལ་སྤྱིའི་དབྱེ་འབྱེད་མེད་པར་གཏོང་བའི་ཉིན་མོ་འདི་སྲུང་བརྩི་ཞུ་བཞིན་པ་རེད། ཉིན་མོ་འདི་གཏན་འབེབས་བྱས་པའི་དམིགས་ཡུལ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་ནང་ཁྲིམས་ཀྱི་མདུན་ས་དང་དོན་དམ་གྱི་འདྲ་མཉམ་ཡོང་རྒྱུར་སྐུལ་སྤེལ་ཆེད་དུ་ཡིན་ཞེས་རྒྱལ་ཚོགས་ཀྱིས་ཁྱབ་བསྒྲགས་བྱས་ཡོད་པ་དང། ད་ལོའི་དབྱེ་འབྱེད་མེད་པར་གཏོང་བའི་ཉིན་མོའི་བརྗོད་ཚིག་ནི་མི་རེ་རེའི་འཕྲོད་བསྟེན་སྲུང་སྐྱོབ་བྱེད་རྒྱུ་དང་མི་རེ་རེའི་ཐོབ་ཐང་སྲུང་སྐྱོབ་བྱེད་རྒྱུ་དེ་རེད། ཡིན་ནའང་བོད་ནང་ལ་མཚོན་ན་བོད་མི་ཚོའི་ཐོབ་ཐང་གནས་སྟངས་ནི་འཛམ་གླིང་གི་རྒྱལ་ཁབ་དང་ས་ཁོངས་བརྒྱ་ར་ཉི་ཤུ་ཙམ་གྱི་ནང་ཆེས་སྡུག་ཤོས་ཨང་གཉིས་པ་དེ་ཡིན་པར་ཨ་རིའི་རྒྱལ་སར་ཡོད་པའི་རང་དབང་ཁང་པ་ཞེས་པའི་སྒྲིག་འཛུགས་དེས་ཁ་སང་ཕྱི་ཟླ་གཉིས་པའི་ཚེས་ཉེར་དགུ་ཉིན་ལོ་འཁོར་ཞིབ་འཇུག་སྙན་ཐོ་འདོན་སྤེལ་གནང་བའི་ནང་གསལ་འདོན་གནང་ཡོད་པ་རེད།

ཡང་སྙན་ཐོ་དེའི་ནང་དུ་རྒྱ་ནག་ནི་འཛམ་གླིང་སྟེང་ཆབ་སྲིད་དང་སྤྱི་འབངས་ཀྱི་རང་དབང་ཐོབ་ཐང་རྩིས་མེད་རྡོག་རོལ་དུ་གཏོང་མཁན་ཆེས་སྡུག་ཤོས་གྲས་སུ་ངོས་འཛིན་བྱས་ཡོད་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་ད་ལྟ་སྤེན་ནང་གནས་སྡོད་བྱེད་པའི་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གཞུང་གི་དབང་འོག་ཏུ་བོད་རིགས་ཚུད་པའི་མི་རིགས་གཞན་དག་ལ་སྲིད་ཇུས་དང་ཆབ་སྲིད་སྤྱི་འབངས་ཀྱི་ཐོབ་ཐང། དཔལ་འབྱོར་ལ་སོགས་གང་གི་ཐད་ནས་མི་རིགས་དབྱེ་འབྱེད་ཀྱི་གནས་སྟངས་ཕྱོགས་གང་སར་གནས་ཡོད་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་སྐབས་གསུངས་སོང། ད་ཕྱོགས་ཆེ་ས་ནས་བཤད་ན་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་ལ་ནི་བོད་པ་གཙོས་བྱས་མི་རིགས་གཞན་དག་ལ་ཚང་མ་ལ་མི་རིགས་ཀྱི་དབྱེ་འབྱེད་བྱེད་ཀྱི་ཡོད་ཡ་ད་དེ་བཤད་མ་དགོས་པ་ཅིག་རེད་རྒྱ་ནག་རིང་ལུགས་དང་རྒྱ་ནག་མི་རིགས་ཀྱི་ལྟ་བ་རྒྱ་ནག་ཆེན་པོའི་ལྟ་བ་དེ་ཟིན་ནས་ནི་ད་མི་རིགས་གཞན་དག་ཚང་མ་ལ་མཐོང་ཆུང་དང་དབྱེ་འབྱེད་བྱེད་ཡ་དེ་དཔེ་དེ་ད་ཁ་ཚང་དེ་རང་རྒྱ་ནག་དམར་ཤོག་གི་སྲིད་ཇུས་སྒང་ནས། ཆབ་སྲིད་ཀྱི་ནུས་པའི་སྒང་ནས་ནི་དེ་འདྲ་ཡིན་པ་དེ་བཤད་མ་དགོས་པ་ཞིག་རེད། སྤྱིར་བཏང་རྒྱ་ནག་ཆེན་པོའི་ལྟ་བ་དང་རྒྱ་ནག་གི་རིག་གཞུང་ནང་ལོགས་ནས་རྒྱ་མ་ཡིན་པའི་མི་རིགས་གཞན་དག་ཚང་མ་ཀླ་ཀློ་ཡིན་པ་དང། ཁོ་རང་ལོ་རྒྱུས་སྒང་ནས་རྒྱ་གི་རིག་གཞུང་གང་ལྟ་ཡང་དེ་ག་ལ་མི་རིགས་དེ་ཚོ་ཕ་དག་ཆོས་མིན་ཚང་མ་ནི་དམའ་འབེབས་དང་མཐོང་ཆུང་དང་དབྱེ་འབྱེད་ཀྱི་དེ་རྒྱ་ནག་གི་རིག་གཞུང་སྒང་ལ་བལྟས་ཏེ་སྲོལ་རྒྱུན་གྱི་རིག་གཞུང་སྒང་ལ་དེ་འདྲ་ཅིག་ཡོད་པ་ཅིག་རེད་ད་དེ་རྒྱ་ནག་དམར་ཤོག་གི་མ་རྒྱུན་འཛིན་བྱས་ནས་ཨ་ནི་རྒྱ་ནག་དམར་ཤོག་གི་དབང་སྒྱུར་བྱེད་ཀྱི་ཡོད་ཡ་གི་མི་རིགས་གཞན་དག་དེ་ཚོ་ལ་ད་མཐོང་ཆུང་དང། མི་རིགས་དབྱེ་འབྱེད་བྱེད་ཀྱི་ཡོད་ཡ་དེ་གསལ་པོ་རེད། ཡང་ཁོང་གིས་མུ་མཐུད་རྒྱ་ནག་གཞུང་གིས་མི་རིགས་གཞན་དག་ལ་གྲངས་ཉུང་མི་རིགས་ཟེར་བའི་ཐ་སྙད་དེའང་དབྱེ་འབྱེད་ཀྱི་ངོ་བོ་ལྡན་པ་ཞིག་ཡིན་སྐོར་ཐེར་འདོན་གནང་སོང། བོད་པ་གཙོས་བྱས་མི་རིགས་གཞན་དག་དེ་ཚོ་ས་གནས་ས་ཐོག་གི་མི་རིགས་ཀྱི་བདག་པོ་དེ་རེད། གདོད་མའི་མི་རིགས་ཟེར་ཡ་དེ་རེད་ཡིན་ན་ཁོ་རང་ཚོ་ཐ་སྙད་སྒང་ནས་གྲངས་ཉུང་མི་རིགས་ཟེར་ཡ་འདིའི་སྒང་ནས་མི་རིགས་དབྱེ་འབྱེད་ཡིན་པ་དེ་དཔེ་དེ་ད་རྒྱ་ཡིག་གི་གྲངས་ཉུང་མི་རིགས་ཟེར་ཡ་ཐ་སྙད་འདི་ལ་ཁ་ནས་མི་རིགས་དབྱེ་འབྱེད་བྱེད་ཀྱི་ཡོད་ཡ་དེ་རེད། གཞན་ཡང་རྒྱ་ནག་གིས་རྒྱའི་རིག་གཞུང་གཙོ་བོ་ཡིན་པ་དང་མི་རིགས་གཞན་དག་གི་རིག་གཞུང་ཕལ་བར་ངོས་འཛིན་གྱིས་རིག་གཞུང་གི་ཐོག་དབྱེ་འབྱེད་བྱེད་པའི་སྐོར་འགྲེལ་བརྗོད་གནང་དོན།
མི་རིགས་གཞན་དག་གི་རིག་གཞུང་དེ་ཚོ་ཕལ་བ་ཡིན་པ་དང་རྒྱ་ནག་གི་རིག་གཞུང་དེ་གཙོ་བོ་ཡིན་པ་དང་ད་སྐད་དང་ཡི་གེ་དང་ཚང་མའི་སྒང་ནས་མི་རིགས་གཞན་དག་ལ་དབྱེ་འབྱེད་བྱས་ཡོད་ཡ་དེ་གསལ་བོ་ཞིག་རེད།
ཡང་ཆབ་སྲིད་ཀྱི་ཐོག་ནས་མི་རིགས་དབྱེ་འབྱེད་བྱེད་པའི་གནས་སྟངས་སྐོར་ལ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་དོན། ད་ཆབ་སྲིད་ཀྱི་སྒང་ནས་བཤད་ཡ་ན་ཡང་ཆབ་སྲིད་ཀྱི་སྒང་ནས་དབྱེ་འབྱེད་ཡོད་པ་དེ་གསལ་བོ་རེད། དཔེར་ན་བོད་ལ་སོགས་པའི་མི་རིགས་གཞན་དག་དེ་ཚོ་ནང་ཡང་རྒྱ་ནག་གི་དབུ་ཁྲིད་ཆེས་མཐོ་ཤོས་དེ་ལ་སླེབས་ཀི་འཇུག་གི་མེད་ཡ། མཐའ་མ་གོ་རྒྱ་ནག་དམར་ཤོག་གི་རང་སྐྱོང་ཡིན་ཟེར་ས་གི་ད་རང་སྐྱོང་ས་ཁུལ་གི་དཔོན་རིགས་མཐོ་ཤོས་དེ་ཡང་བོད་པ་བཞག་གི་མེད་ཡ་དེ་ད་དངོས་ཡོད་ལོ་རྒྱུས་གི་ནི་ང་ཚོས་གསལ་བོ་མཐོང་བསྡད་ཡོད་དེ་རེད་ནི་ཆབ་སྲིད་སྒང་ནས་མར་གནོན་དང་དབྱེ་འབྱེད་བྱེད་ཀྱི་ཡོད་ཡ་དེ་གསལ་བོ་རེད།
དེ་བཞིན་དུ་རྒྱ་ནག་གཞུང་གིས་དཔལ་འབྱོར་དང་ཤེས་ཡོན་འཕྲོད་བསྟེན་ལ་སོགས་ཀྱི་ཐད་ནས་ཀྱང་མི་རིགས་གཞན་དག་ལ་དབྱེ་འབྱེད་བྱེད་བཞིན་པའི་སྐོར་མུ་མཐུད་འགྲེལ་བརྗོད་གནང་སོང།
དེང་དུས་དཔལ་འབྱོར་དང་སློབ་གསོ་དང། ད་འཕྲོད་བསྟེན་ལ་སོགས་པ་ཐ་ན་ད་སྤྱིར་བཏང་ཀྱི་འཚོ་བ་སྒང་ནས་ཡང་དབྱེ་འབྱེད་བྱེད་ཀྱི་ཡོད་དེ་གསལ་བོ་རེད་ད་དཔེར་ན། ཤེས་ཡོན་གྱི་སྒང་ནས་ན་རྒྱ་ནག་ཁོ་རང་ཚོའི་མི་འབོར་འདུས་སྡོད་བྱེད་ས་རྒྱ་ནག་ཁོ་རང་ཚོ་གི་གྲོང་ཁྱེར་དེ་ཚོ་གི་སློབ་གསོ་གི་ཆུ་ཚད་དེ་ག་ཚད་ཅིག་སླེབས་འདུག་ཨ་ནི་མི་རིགས་གཞན་དག་གི་གནས་སྡོད་ས་ཁུལ་དེ་ཚོ་གི་ཤེས་ཡོན་གྱི་ཆུ་ཚད་དང་སློབ་གསོ་གི་ཆུ་ཚད་དེ་ག་འདྲ་ཅིག་སླེབས་འདུག་དེ་གཉིས་དབྱེ་བ་བྱས་འདུག་བ་ཁོ་རྒྱལ་ཁབ་ཅིག་གི་མི་སེར་ཡིན་ན་ག་འདྲ་བྱས་འདྲ་མཉམ་ཅིག་འགྲོ་ཐུབ་ཀྱི་ཡོད་མ་རེད་དེ་གཅིག་རེད་བ། ཨ་ནི་རྒྱ་ནག་མི་རིགས་འདུས་སྡོད་བྱེད་ས་གི་དཔལ་འབྱོར་དེ་ཡག་ག་ཡོད་ཡ་དེ་ད་མིག་མཐོང་ལག་ཟིན་རེད་རྒྱ་ནག་གི་གྲོང་ཁྱེར་དེ་ཚོ་གི་ཡར་རྒྱས་སོང་ནས་ད་ལྟ་ཨ་མི་རི་ཀ་གི་ཆུ་ཚད་སླེབས་ཀྱི་ཡོད་པ་རེད་དེ་འདྲ་གི་སྔོན་ཐོན་གི་ཆ་རྐྱེན་ཚང་མ་ད་ཕྱོགས་ཡོངས་ནས་ཡར་རྒྱས་དེ་འདྲ་འགྲོ་ཨ་ནི་མི་རིགས་གཞན་དག་གི་ས་ཁུལ་དེ་ག་འདྲ་བྱས་དེ་འདྲ་ཡར་རྒྱས་འགྲོ་གི་ཡོད་མ་རེད་དེ་ཁོ་རྒྱལ་ཁབ་ཅིག་གི་མངའ་ཁོངས་ཡིན་ན་དེ་འདྲ་གི་དབྱེ་འབྱེད་ཅིག་དང་དེ་འདྲ་གི་ཁྱད་པར་ཅིག་ག་རེ་བྱས་བྱུང་བ་རེད་དཔལ་འབྱོར་གི་སྲིད་ཇུས་ལ་ཁ་ནས་ཁོ་རྒྱ་ནག་འདུས་སྡོད་ས་ཁུལ་ལ་དམིགས་བསལ་གྱི་སྲིད་ཇུས་དང་རྒྱལ་ཁབ་གཞུང་གི་འགྲོ་གྲོན་ཆེན་པོ་དང་དམིགས་བསལ་གྱི་རྒྱབ་སྐྱོར་བྱས་ནས་ཡར་རྒྱས་བཏང་ཨ་ནི་མི་རིགས་གཞན་དག་གི་ས་ཁུལ་དེ་ཚོ་མུ་མཐུད་དུ་ད་རྗེས་ལུས་ནས་རྗེས་ལུས་སུ་འགྲོ་གི་ཡོད་ཡ་ནི་དེའི་རྣམ་པ་དེ་དཔལ་འབྱོར་གྱི་ཐོག་ནས་དབྱེ་འབྱེད་རེད། གཞན་ཡང་འགྲོ་འདུག་རང་དབང་གི་ཐད་ལ་རྒྱ་ནག་གཞུང་གིས་བོད་མི་གཙོ་བོར་གྱུར་པའི་ཡུ་གུར་མི་རིགས་སོགས་ལ་འགྲོ་འོང་རང་དབང་དང་ཕྱི་སྐྱོད་ལག་འཁྱེར་མི་སྤྲོད་པར་དབྱེ་འབྱེད་ཀྱི་སྲིད་ཇུས་ལག་བསྟར་བྱེད་བཞིན་པའི་ཐད་ལའང་སངས་རྒྱས་སྐྱབས་ལགས་ཀྱིས་འགྲེལ་བརྗོད་གནང་དོན།
རྒྱ་ནག་གི་མི་གཅིག་རྒྱལ་ཁབ་གཞན་དག་ལ་འགྲོ་ཡག་གི་ཕྱི་སྐྱོད་ལག་འཁྱེར་བཟོ་ཡག་ལ་མང་ན་བདུན་ཕྲག་གཉིས་མ་གཏོགས་འགོར་གི་ཡོད་བ་མ་རེད་བོད་པ་ལ་ཁྱོན་ནས་བཟོ་གི་ཡོད་བ་མ་རེད་བོད་པ་གཙོས་ཀྱི་གྲངས་ཉུང་མི་རིགས་ཤར་ཏུར་ཀི་སི་ཐན་དང་སོག་པོ་དང་དེ་ཚོ་ལ་ཁོ་ཚོད་འཛིན་བྱས་ཡོད་རེད་ག་རེ་བྱས་ཚོད་འཛིན་བྱས་ཡོད་རེད་མི་སེར་གཅིག་པ་ཡིན་པ་ཚང་མ་ཁྲིམས་འགལ་གཅིག་མེད་པ་ལ་ཨ་ནི་དབྱེ་བ་དེ་འདྲ་ག་འདྲ་བྱས་ཀྱི་ཡོད་རེད་དེ་དབྱེ་བ་བྱས་ཡོད་རེད་དབྱེ་འབྱེད་བྱས་ཡོད་རེད། ཐ་ན་བོད་པ་བོད་རང་གི་ས་ཐོག་ནས་ཡར་མར་འགྲུལ་བཞུད་བྱས་ན་ཨ་ནི་དེ་ལ་ཚོད་འཛིན་བྱེད་ཡ་དེ་ལ་ཡིག་ཆ་དགོས་ཡ། ལྷ་ས་ནས་ཨ་ནི་གནས་སྐབས་རིང་སྡོད་ཡ་གི་ཡིག་ཆ་དགོས་ཡ། ལ་སོགས་པ་ལ་སོགས་པ་འགྲུལ་བཞུད་དང་དེ་ཚོ་རང་དབང་མེད་པ་དེའི་སྒང་ནས་ཨ་ནི་ཡང་མི་ཚེའི་སྒང་ནས་དབྱེ་འབྱེད་བྱས་ཡོད་ཡ། ད་དེ་འདྲ་གི་ཞིབ་ཚགས་པོ་བཤད་ཡོང་ན་མང་པོ་འདྲ་བོ་ཆགས་ས་རེད་མ་གཏོགས་གཅིག་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་ལ་བོད་མི་རིགས་ད་འུ་ཚོ་ནི་དབྱེ་འབྱེད་བྱས་མེད་ཡག་གི་གནས་སྟངས་ཅིག་ཆགས་ཡོད་མ་རེད་ཕྱོགས་ཡོངས་ནས་དབྱེ་འབྱེད་བྱས་ནས་ཨ་ནི་རྒྱ་ནག་མི་རིགས་དང་མ་འདྲ་ཡག་གི་སྲིད་ཇུས་དེ་འདྲ་ལག་བསྟར་བྱེད་གི་ཡོད་ཡག་ད་དེ་གསལ་བོ་རེད་ད་དེ་ཡིན་དུས་སྒང་ལ་ཅིག་དབྱེ་འབྱེད་འགོག་པའི་ཉི་མ་དེ་འདྲ་སྲུང་བརྩི་བྱེད་དུས་སྒང་ལ་ཅིག་བོད་གི་གནས་སྟངས་དེ་ལ་ཕྱོགས་ཡོངས་ནས་ལྟ་དགོས་ཡག་དང་ཕྱོགས་ཡོངས་ནས་དབྱེ་འབྱེད་བྱེད་གི་ཡོད་ཡག་དེ་ཚོ་དཔེ་རྒྱལ་སྤྱི་སྒང་ནས་ཡིན་ན་འདྲ་བོད་པ་རང་གིས་ཤེས་དགོས་ཡག་དང་རྒྱལ་སྤྱི་སྟེང་ནས་ཡང་ཤེས་དགོས་ཡག་དེ་གལ་ཆེན་པོ་རེད་བསམ་གི། གཞན་ཡང་བོད་མི་ཚོར་ལས་གནས་སྟེང་ང་ཞུགས་རྒྱུར་གཞུང་སྒེར་གཉིས་ཀའི་སྒྲིག་འཛུགས་སུ་ལས་གནས་དབྱེ་འབྱེད་ཀྱི་གནད་དོན་གནས་མུས་ཡིན་པ་བོད་མི་ཚོས་ཤེས་གསལ་ལྟར་རྒྱ་ནག་ནང་བཤད་མི་དགོས་པར་ཐ་ན་བོད་ནང་དུའང་ལས་ཀ་བ་འཚོལ་སྐབས་བོད་མིར་དབྱེ་འབྱེད་བྱེད་པ་དང་དཔེར་ན་ལོ་འགའི་སྔོན་ལ་ལྷ་ས་གྲོང་ཁྱེར་དུ་ཁེ་གཉེར་ཁང་ཞིག་གི་སྒོ་ཁར་ལས་ཀ་བ་འཚོལ་བའི་བརྡ་ཡིག་ཅིག་བཞག་ཡོད་པ་དེ་དྲ་ལམ་ཁག་ཏུ་ཁྱབ་ཡོད་ལ་དེའི་ཐོག་ཏུ་བོད་མི་དང་རྒྱ་མི་གཉིས་བར་གྱི་གླ་ཆ་ཁྱད་པར་ཆེན་པོ་བཟོས་ཏེ་བོད་མིར་རྒྱ་མིའི་གླ་ཆ་གི་བརྒྱ་ཆ་གི་དྲུག་ཅུ་ཙམ་མ་གཏོགས་ཐོབ་རྒྱུ་མིན་པ་ཡོངས་གྲགས་ཐོག་གསལ་སྟོན་བྱས་ཡོད་པ་རེད་དེ་བཞིན་དུ་རྒྱ་ནག་ནང་ཕོ་མོ་དབྱེ་འབྱེད་ཀྱི་གནས་སྟངས་ཇེ་སྡུག་ཏུ་འགྲོ་བཞིན་ཡོད་པར་འབྲེལ་ཡོད་བུད་མེད་ཀྱི་ཐོབ་ཐང་ཞིབ་འཇུག་མཁན་ཚོས་བརྗོད་བཞིན་པ་རེད། ཨ་རིའི་ནེའུ་ཡོག་གྲོང་ཁྱེར་ནང་ཡོད་པའི་རྒྱ་ནག་གི་བུད་མེད་ཀྱི་ཐོབ་ཐང་ཞེས་པའི་ཚོགས་པ་གསར་འཛུགས་མཁན་དང་ཚོགས་པའི་འགན་འཛིན་ཀྲང་ཅན་ལགས་ཀྱིས་ད་ལྟའི་རྒྱ་ནག་ནང་གི་བུད་མེད་ཀྱི་ཐོབ་ཐང་གནས་སྟངས་ཐབས་སྡུག་གི་གནས་སུ་ཡོད་པ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་གསུངས་ཡོད། ཡིད་དང་ཅོན་ཙི་ཤ་ཅུང་གོ་རན་ཧྥུ་ཚུ་རུ་དོ་ལ་ཏའི་ཅང་ཐེ་བེ་ཧྲི་ཅུང་གོ་ད་ཧྥུ་ནི། དབང་ཆ་གཅིག་སྡུད་ཀྱི་སྲིད་དབང་འོག་རྒྱ་ནག་མངའ་ཁོངས་སུ་བུད་མེད་ཚོས་ལས་གནས་འཚོལ་བ་དང་གོ་གནས་སྤར་བའི་འགྲན་རྩོད་ཆབ་སྲིད་དང་དཔལ་འབྱོར་སོགས་ཕྱོགས་གང་ཐད་ནས་དབྱེ་འབྱེད་ཀྱི་དཀའ་ངལ་ལ་འཕྲད་བཞིན་ཡོད་པ་དང་སྲིད་གཞུང་གིས་ཕོ་མོ་དབྱེ་འབྱེད་ལ་འགོག་རྒོལ་བྱེད་མཁན་དང་བུད་མེད་ཀྱི་ཐོབ་ཐང་སྲུང་སྐྱོབ་མཁན་གཞུང་འབྲེལ་མིན་པའི་སྒྲིག་འཛུགས་ཁག་གི་ཐོག་རྒོལ་རྡུང་གཏོང་བཞིན་ཡོད་པ་དང་བུད་མེད་ཀྱི་ཐོབ་ཐང་ནི་གནད་དོན་གལ་ཆེན་ཞིག་ཡིན་པའི་འདུ་ཤེས་མེད་པ་སོགས་འགྲེལ་བརྗོད་གནང་ཡོད།

གསན་པ་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཁྲོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་བསྒྲགས་བྱས་ཚར་བ་ཡིན་དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང་ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན་རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།